བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་རྣམ་གཉིས་ཀྱིས་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང་ཧོང་ཀོང་གཞོན་སྐྱེས་ཚོགས་པ་བཅས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་ལ་མཇལ་འཕྲད་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང་མཇུག་མཐར། པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གའི་ཐོག་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་རྣམ་གཉིས་ཀྱིས་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང། ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ་ཞིག་གི་སྐུ་ཚབ་ཚོགས་ཆུང་ཞིག་དང་མཇལ་འཕྲད་གནང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་རྒྱའི་ནང་དུ་གནས་ཚུལ་འཁོད་དོན། ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན་གྱི་སྔ་དྲོར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་རྣམས་ཀྱིས། ཚོགས་གཙོའི་ལས་ཁུངས་སུ་ཐའེ་ཝན་ནང་རྟེན་གཞི་བྱས་པའི་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང་རྒྱ་ནག་དམར་ཤོག་ལ་ཁ་གཏད་གཅོག་མཁན་ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ་བཅས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་དང་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་དང་ཐའེ་ཝན་དང་བོད་ཀྱི་གནས་སྟངས་འབྱུང་འགྱུར་མཉམ་རུབ་ཐོག་ལས་དོན་རྩོམ་དགོས་པའི་སྐོར་ལ་གསུང་བཤད་གནང་ཡོད་པ་རེད། སྐུ་ཚབ་ཚོགས་ཆུང་དེའི་ནང་དུ་ཝུའུ་ཧའོ་ཅིན་ལགས་དང་བཀྲ་ཤིས་ཚེ་རིང་ལགས་བཅས་ཡོད་པ་རེད། ཐའེ་ཝན་ནང་རྟེན་གཞི་བྱས་པའི་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་ཟེར་བ་དེ་ནི་བོད་མི་དང་ཐའེ་ཝན་གྱི་སྤྱི་ཚོགས་ཞབས་ཞུ་བ་དང། མཐོ་རིམ་སློབ་གྲྭའི་སློབ་དཔོན་ཆེན་མོ་དང། རྩོམ་པ་པོ་དང་གྲོས་ཚོགས་ཀྱི་འཐུས་མི་བཅས་མི་སྣ་འདྲ་མིན་ལས་གྲུབ་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་པ་དང། ཧོང་ཀོང་གི་གཞོན་སྐྱེས་ཚོགས་པ་དེ་ནི་ཧོང་ཀོང་དང་ཐའེ་ཝན་བཅས་ཀྱི་རང་དབང་དང་དམངས་གཙོའི་ཆེད་དུ་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་ཞིག་ཡིན་པ་རེད། རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ལ་དགོངས་འགྲེལ་གསར་བ་བརྒྱབ་སྟེ། རྒྱ་ནག་ཅན་དང་སྤྱི་ཚོགས་རིང་ལུགས་དང་མཐུན་དགོས་པའི་ཚོགས་འདུ་ཞིག་བསྐོངས་ཡོད་པ་རེད་ལ་ཟླ་འདིའི་ཕྱི་ཚེས་དགུ་ཉིན་རྒྱ་ནག་གཞུང་འབྲེལ་ནང་བསྟན་མཐུན་ཚོགས་དང་རྒྱ་ནག་གི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཟེར་བ་གཉིས་ཀྱི་གོ་སྒྲིག་འོག་བོད་བརྒྱུད་ནང་བསྟན་ཆོས་དོན་དགོངས་འགྲེལ་གྱི་སྒྲོག་གླེང་ཞེས་པ་ཞིག་པེ་ཅིན་དུ་འཚོགས་ཏེ་བོད་བརྒྱུད་ནང་བསྟན་དུས་རབས་དང་མཐུན་པ་དང་རྒྱ་ནག་ཅན་དུ་འགྱུར་བའི་ཁ་ཕྱོགས་བརྟན་པོ་བཟུང་ནས་བོད་བརྒྱུད་ནང་བསྟན་གྱི་དགོངས་དོན་ལ་འགྲེལ་བཤད་གསར་བ་བརྒྱབ་སྟེ། རྒྱ་ནག་གི་ཆབ་སྲིད་དང་སྤྱི་ཚོགས་རིང་ལུགས་ལ་ཞབས་འདེགས་བྱེད་དགོས་པ་སོགས་བརྗོད་ཡོད་པ་དང། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ། བསྟན་འཛིན་ཕན་ཐོགས་ལགས་ཀྱིས། དེ་ནི་བོད་བརྒྱུད་ནང་བསྟན་ལ་དགོངས་འགྲེལ་གསར་བ་ཟེར་བ་དེ་ནི། ནང་བསྟན་ཆོས་ལུགས་དེ་ཆབ་སྲིད་ཀྱི་ངོ་བོར་བསྒྱུར་ནས་བོད་ཀྱི་དགོན་སྡེ་ཁག་དང་གྲྭ་བཙུན་གྱིས་རྒྱ་ནག་དམར་ཤོག་ཚོགས་པའི་ཁ་ལ་ཉན་ཐབས་བཟོ་བཞིན་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཐེངས་འདིར་པེ་ཅིན་གྲོང་ཁྱེར་དུ་འཚོགས་པའི་སྒྲོག་གླེང་དེའི་སྟེང། བོད་ཁུལ་གྱི་དགོན་སྡེ་ཁག་ནས་གྲྭ་བཙུན་ཉིས་བརྒྱ་ལྷག་བསྡུ་སྐོང་གིས་རྒྱ་ནག་བོད་ལྗོངས་ལས་དོན་མཐུན་སྦྱོར་ཚོགས་ཆུང་གི་ཚོགས་གཙོ་དགྲ་འདུལ་ཟེར་བས་རྒྱ་ནག་གིས་བོད་མི་དང་བོད་བརྒྱུད་ནང་བསྟན་ལ་ཚད་མཐོའི་ཆེ་མཐོང་བྱེད་བཞིན་ཡོད་སྟབས། བོད་ཀྱི་གྲྭ་བཙུན་རྣམས་ཀྱིས་དགོན་སྡེའི་རྒྱལ་གཅེས་ཆོས་གཅེས་ཀྱི་སྲོལ་བཟང་པོ་དར་སྤེལ་གཏོང་བ་དང། བོད་བརྒྱུད་ནང་བསྟན་རྒྱ་ནག་ཅན་གྱི་བླང་བྱ་ཁོང་དུ་ཡང་དག་པར་ཚུད་དགོས་པ་དང། ཆོས་དོན་དགོངས་འགྲེལ་གྱི་གྲུབ་འབྲས་བསྡུ་རུབ་དང་དྲིལ་བསྒྲགས་ཡག་པོ་བྱེད་དགོས་པའི་སྐོར་བརྗོད་ཡོད་འདུག་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པདྨ་རྒྱལ་ལགས་ཀྱིས་རྒྱ་ནག་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ལས་གཞི་དེ་ལོ་ཤས་སྔོན་ནས་ལག་བསྟར་བྱས་ཡོད་ཀྱང་གྲུབ་འབྲས་དམིགས་བསལ་བ་གང་ཡང་བྱུང་མེད། ཡིན་ནའང་སྲིད་ཇུས་དེ་དག་བརྒྱུད་ནས་བོད་ནང་གི་དགོན་སྡེ་ཁག་གི་གྲྭ་བཙུན་རྣམས་ལ་དོ་དམ་བྱེད་རྒྱུ་ཤུགས་ཆེ་རུ་གཏོང་བཞིན་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་བོད་དང་འབྲེལ་བའི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་ནས་བཟུང། བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་སྲིད་ཇུས་མངོན་གསལ་དོད་པོས་ལག་བསྟར་བྱས་ཡོད་པ་རེད་ལ། སྤྱི་ལོ་ཉིས་སྟོང་གཉིས་ལོར་རྒྱ་ནག་གཞུང་འབྲེལ་གྱི་འགོ་ཁྲིད་རྣམས་ཀྱིས། ཞི་ཅིན་ཕིང་བོད་དུ་ཡོང་བའི་སྐབས་ཀྱི་གཏམ་བཤད་དང་བོད་ཀྱི་བཞུགས་མོལ་ཚོགས་འདུའི་ནང་དོན་ཟེར་བ་སོགས་སྤྱད་དེ། སྔ་གཞུག་ཏུ་ཚོགས་འདུ་རིམ་པའི་སྟེང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་དྲིལ་བསྒྲགས་འདྲ་མིན་བྱས་ཡོད་ཅིང། ལྷག་པར་དུ་རྒྱ་ནག་གིས་བསྐོ་གཞག་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ཁ་ཕྱོགས་ལ་ཐོག་མཐའ་བར་གསུམ་དུ་རྒྱུན་འཁྱོངས་དགོས་པའི་སྐོར་བཤད་ཡོད་འདུག་ལ། དེ་དག་དང་འབྲེལ་ནས་བོད་ནང་གི་དགོན་སྡེ་ཁག་ཏུ་རྣམ་པ་འདྲ་མིན་ངང་དམ་བསྒྲགས་བྱེད་བཞིན་པའི་གནས་ཚུལ་བྱུང་ཡོད་པ་རེད། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཨོ་སི་ཀྲི་ལི་ཡ་ནང་དུ་གཞུང་འབྲེལ་ཕྱོགས་བསྐྱོད་ཐོག་མ་དེ་གནང་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བཀའ་བློན་གྱི་ཐུགས་འགན་བཞེས་པ་ནས་བཟུང་ཨོ་སི་ཀྲི་ལི་ཡ་དང་ནིའུ་ཟི་ལན་གྱི་མངའ་ཁུལ་གྱི་ནང་གཞུང་འབྲེལ་ཕྱོགས་བསྐྱོད་ཆེས་ཐོག་མ་དེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་བཞི་ནས་འགོ་འཛུགས་ཀྱིས་ཕྱི་ཚེས་ཉེར་གཅིག་གི་བར་བདུན་ཕྲག་གཅིག་གི་རིང་གནང་གི་ཡོད་པ་དང། ཨོ་སི་ཀྲི་ལི་ཡ་གི་ནང་གི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་མཛད་གཙོ་རྣམ་པ་གང་མང་དོན་གཅོད་ཀྱི་ཁྱབ་ཁོངས་ས་གནས་ཁག་ཏུ་ཕེབས་ཐུབ་པ་དེས་མང་ཚོགས་དང་ལྷག་པར་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་དོན་ལ་དོ་སྣང་ཡོང་བ་དང། དེ་བཞིན་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་ཀྱང་བོད་དོན་གྱི་ཐོག་དོ་སྣང་དང་སེམས་ཤུགས་འཕར་མ་ཡོང་རྒྱུར་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ཨ་ནི་ཅིག་ང་རང་ཚོའི་གནད་ཡོད་མི་སྣ་ཚོ་ཡང་སེ་ཡང་སེ་ཕེབས་པ་ཡིན་ན་ཨ་ནི་བོད་དོན་གྱི་ཐོག་ལ་དོ་སྣང་གནང་ཡག་དང་ཡང་ཅིག་སེམས་ཤུགས་འཕར་མ་ཡོང་ཡག་དང། དེ་འདྲའི། གནད་འགག་ཆེན་པོ་ཆགས་ཀྱི་འདུག་སྔོན་མ་ང་ཚོའི་ཁོང་སྲིད་སྐྱོང་ཕེབས་དུས་ཙམ་ནས་གསར་འགྱུར་བརྒྱུད་ལམ་ཁག་དང་ད་ཅིག་གི་གྲོས་ཚོགས་འཐུས་མི་དང་དེ་ཚོའི་ཐོག་ལ་དོ་སྣང་ཧ་ཅང་གིས་ཤུགས་ཆེན་པོ་བྱས་ཡོད་རེད། ཨེ་ནས་ད་དེ་རྗེས་ལ་ད་ལྟ་ཁོང་བདེ་སྲུང་ཁོང་བཀའ་བློན་དེ་ཕེབས་ཡོད་རེད་ད་རེས་དེ་ག་རེ་ཟེར་དགོས་རེད། ཕྱི་དྲིལ་བཀའ་བློན་དེ་འདྲ་ཕེབས་དུས་ཙམ་ནས་དེ་གི་ཅིག་ག་རེ་ཟེར་དགོས་རེད། བོད་དོན་ལ་དོ་སྣང་གནང་ཡག་དང་ཡང་ཅིག་རྒྱབ་སྐྱོར་མང་ང་ཐོབ་ཡག་དང་དེ་འདྲས་ཡང། ཏན་ཏན་ཕན་ཐོགས་ཆེན་པོ་ཡོད་རེད་ཅེས་ཞུ་ཡིན། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་གཞུང་འབྲེལ་ཕྱོགས་སྐྱོད་འདིར་གཙོ་ཆེ་ཤོས་སྤྱི་ཚེས་བཅུ་དྲུག་གི་ཉི་མ་ཨོ་སི་ཁྲེ་ལི་ཡ་གི་རྒྱལ་ས་ཁམ་བི་ར་གི་ནང་དུ། ཆབ་སྲིད་ཚོགས་པ་ཆ་ཚང་གི་བོད་དོན་རྒྱབ་སྐྱོར་གནང་མཁན་གྲོས་ཚོགས་འཐུས་མི་རྣམ་པ་གི་བཀོད་སྒྲིག་གནང་སྟེ། བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བོད་ཀྱི་སྐོར་ཡི་ངོ་སྤྲོད་དུ་སྙིང་བསྡུས་ཞིག་གནང་འཆར་དང། སྤྱི་ཚེས་བཅུ་བདུན་གི་ཉི་མ་ཡུལ་དེའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་ཀྱི་ནང་གཞོན་སྐྱེས་ཚོར། བོད་དོན་དང་བླངས་ཞུ་གཏུག་གི་ཐབས་ཇུས་ཀྱི་ཟབ་སྦྱོང་ཞིག་གནང་བཞིན་པ་གི་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་གནང་འཆར་ཡོད་པ་སོགས། སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨན་ཟབ་སྦྱོང་གཅིག་ཚེས་བཅུ་བདུན་བཅོ་བརྒྱད་ཉི་མ་གཉིས་རིང་ག་གནང་གི་ཡོད་རེད་དེ། དབུ་འབྱེད་མཛད་སྒོ་ཕེབས་ཡ་དང་གཞོན་སྐྱེས་ཚོ་ལ་བཀའ་སློབ་གནང་ཡ། དེ་ཡི་ཐད་ལས་རིམ་གལ་ཆེ་གཅིག་རེད། ཨན་དེ་ནས་ད་ལྟ་སྐུ་ངོ་ཕེབས་པའི་སྐབས་སུ་ད་ལྟ་ཨོ་སྟྲུ་ལི་ཡ་གི་གྲོས་ཚོགས་དེ་ཚུགས་བཞིན་པ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙམ་ནས་ཨོ་སི་ལི་ཡའི་གྲོས་ཚོགས་ད་ལྟ་འཐུས་མི

བསྒྲིགས་ཡ་དང། བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨོ་སི་ཁྲི་ལི་ཡ་གི་ནང་བོད་རྒྱ་མཛའ་འབྲེལ་ཚོགས་པ་ཁག་ལ་ཐུག་འཕྲད་དུ་བཀའ་མོལ་གནང་རྒྱུ་དང། ཡང་ཡུལ་དེའི་བློ་འདོན་ལྟེ་གནས་ཁང་དེ་འདྲ་གི་མི་སྣ་ལ་ཐུག་འཕྲད་དུ་གོ་བསྡུར་གནང་རྒྱུ་ཡིན་པ། གཞན་ཡང་ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་ནང་ཕྱོགས་ཕེབས་ཀྱིས་ཡུལ་དེའི་བློ་འདོན་ལྟེ་གནས་ཁང་གི་ཨེ་ཤ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་འཇགས་གསར་གཏོད་ཀྱི་ལོ་འཁོར་ཚོགས་ཆེན་དུ་ཕེབས་རྒྱུ་མ་ཟད། བོད་ཀྱི་གྲོགས་པོ་དང་ས་གནས་བོད་མི་བཅས་ལ་མཇལ་འཕྲད་དུ་ལམ་སྟོན་སོགས་ཀྱང་གནང་རྒྱུ་ཡིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
དགེ་བཤེས་ལྷག་རྡོར་ལགས་ཀྱིས་ནིའུ་ཡོག་གར་བདུན་ཕྲག་གཅིག་གི་རིང་གཞོན་སྐྱེས་གཙོ་བོར་གྱུར་བའི་མི་མང་ལ་བརྗོད་གཞི་འདྲ་མིན་གྱི་ལམ་ནས་ནང་ཆོས་དང་བོད་ཀྱི་རིག་གཞུང་ངོ་སྤྲོད་གནང་ཡོད་པའི་སྐོར་ང་ཚོའི་གསར་འགོད་པ་ཇོ་ལུགས་ཆེན་པོས་ཀྱིས་ནིའུ་ཡོག་གི་གྲོང་ཁྱེར་ནས་དང་བོ་ནས་ཅིག་ལ་གསན་རོགས་གནང་བ། ཨ་མེ་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་གི་གོ་སྒྲིག་ཞུས་ཏེ། རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན། དགེ་བཤེས་ལྷག་རྡོར་ལགས་ཀྱིས། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་ནས་ཚེས་ཉེར་ལྔའི་བར། ཉིན་གྲངས་བཅུའི་རིང་ཨ་མེ་རི་ཀའི་ནིའུ་ཡོག་ཏུ་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་དུ། ཟླ་སྣང་སློབ་གྲྭའི་དགེ་རྒན་དང་ཕ་མ། ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞི་ཚོགས་ཁང་དུ། མང་ཚོགས་བཅས་ལ་མི་ཚེའི་དགོས་དོན་དང་བདེ་སྐྱིད་དང་ལྟ་སྟངས། བོད་ཀྱི་རིག་གཞུང་ངོ་སྤྲོད། ཕ་མའི་འོས་འགན་ཞེས་པའི་བརྗོད་གཞི་ཁག་ཅིག་གི་ཐོག་གསུང་བཤད་གོ་སྒྲིག་ཞུ་རྒྱུ་ཡིན་པ་རེད་འདུག་དེའང་ཧི་མ་ལ་ཡའི་དཔེ་མཛོད་ཁང་གི་འགན་འཛིན་ཨེམ་རྗེ་ཀུན་དགའ་དབང་འདུས་ལགས་ཀྱིས་ཟླ་སྣང་ཐེབས་རྩའི་མཐུན་འགྱུར་འོག། དགེ་བཤེས་ལྷག་རྡོར་ལགས་ཨ་མི་རི་ཀའི་ནིའུ་ཡོག་ཏུ་ཕེབས་པ་དང་སྟབས་བསྟུན་ནས། གཙོ་བོ་ཟླ་སྣང་སློབ་གྲྭའི་སློབ་མ་དང།

རྒྱ་ཆེ་བའི་གསན་མཁན་རྣམ་པ་གཞུག་ནས་རྡོ་རྗེ་མཚོས་བཤད་པའི་གསར་འགྱུར་ཞིག་ལ་གསན་རོགས་གནང་བ། དེ་རིང་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་ཨ་རིའི་ནུབ་ཕྱོགས་མངའ་སྡེ་ཁ་ལི་ཧྥོར་ཉི་ཡའི་སན་ཧྥི་རན་སེ་སི་ཀོ་རུ་འབྱོར་ཡོད་པ་དང་སང་ཉིན་ཕྱི་ཚེས་བཅོ་ལྔ་ཉིན་ཨ་རིའི་སྲིད་འཛིན་ཇོ་སྦའི་ཏེན་དང་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་གཉིས་ཁུལ་དེར APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ་མཇལ་འཕྲད་བཀའ་མོལ་གནང་འཆར་ཡོད་པ་རེད། ཞི་ཅིན་ཕིང་གིས་ད་ཐེངས་ཨ་རིའི San Francisco ས་གནས་སུ་འཚམས་གཟིགས་བྱེད་ཡུན་རིང་བདེ་འཇགས་སྲུང་སྐྱོབ་ནན་མོའི་སྒོ་ནས་བྱེད་བཞིན་ཡོད་ནའང་ཞི་ཅིན་ཕིང San Francisco རྒྱལ་སྤྱིའི་གནམ་ཐང་དུ་འབྱོར་སྐབས་ངོ་རྒོལ་སྐད་འབོད་བྱེད་ཆེད་བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱུན་ལས་རྣམས་དང། ས་གནས་བོད་རིགས་སྤྱི་མཐུན་ཚོགས་པ། ས་གནས་གཞོན་ནུ་ཚོགས་པ། ས་གནས་བོད་ཀྱི་མཛའ་འབྲེལ་ཚོགས་པ་བཅས་ཀྱི་ཚོགས་མི་སོགས་དེ་རིང་སྔ་དྲོའི་ཆུ་ཚོད་བཅུ་ར་ཕྱེད་ཀ་ནས་འདུ་འཛོམས་བྱས་ཡོད་ཅེས་བྱང་ཁཱ་ལི་ཧྥོར་ཉིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྦྱིན་པ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་སྐབས་མཚམས་སྦྱོར་གནང་ཡོད། ང་ཚོ་དེ་རིང་ཞོགས་པའི་ཆུ་ཚོད་བཅུ་ཕྱེད་ཀ་ཙམ་ལ་ང་རང་ཚོའི་ས་གནས་ནས་དྭང་བླངས་མི་མང་ཁ་ཤས་ཅིག་ད་ཕེབས་བྱས་ནས་ཞི་ཅིན་ཕིང་ད་ལྟ San Francisco International Airport ལ་འབྱོར་གྱི་ཡོད་རེད་དེ་ལ་ཨེ་ནས་གང་ཐུབ་ཐུབ་ཀྱིས་ངོ་རྒོལ་རྒྱབ་ཐུབ་ཡ་གི་ད་རྩ་བའི་བདེ་འཇགས་ཀྱི་ཨེ་ནས་སྲུང་སྐྱོབ་ཐོག་ནས་ཨེ་ནས་སླེབས་ཐུབ་ཡ་དང་དེ་ཚོ་སྙོབ་ཐུབ་ཡ་ཁག་པོ་ཡོད་རེད་དེ་ཨེ་ནས་ང་རང་ཚོའི་ད་གང་ཡོང་ཅི་ཡོང་གིས། བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ད་ལྟ་སྤྱི་ཁྱབ་རྒྱུན་ལས་རྣམ་པ་ཚོ་ཕེབས་ཤག་ང་རང་ཚོའི་ས་གནས་ཡིན་པ་ཡིན་ན་ས་གནས་ནི་ད་ལྟ་ཚོགས་པ་བཞི་ལས་གྲུབ་པའི Team Tibet ལབ་ཡ་རེད་ད་འདི་ལ་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་གཞོན་ནུ་ལྷན་ཚོགས་ཨ་ནེ་ས་གནས་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཨ་ནེ་ས་གནས Bay Area Friends of Tibet ལབ་ཡ་ཁོ་རང་ཚོགས་པ་བཞི་ནས་ད་ང་ཚོས་སང་ཉིན་ཕྱི་ཚེས་བཅོ་ལྔ་ཉིན་ཨ་རིའི་སྲིད་འཛིན་ཇོ Biden དང་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གཉིས་ཁུལ་དེར APEC ཞེས་པའི

གཞི་རྒྱ་ཆེ་བའི་ངོ་རྒོལ་ལས་འགུལ་ཞིག་སྤེལ་འཆར་ཡོད་པའི་སྐོར་སྦྱིན་པ་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་ཡོད། སང་ཉིན་ད་གཞི་རྒྱ་ཆེ་བའི་ལས་གཞི་གཅིག་སྤེལ་གྱི་ཡོད་རེད་ངོ་རྒོལ་ལས་འགུལ་དེ་ད་འཛོམས་ཡ་དེ་སང་ཉིན San Francisco རྒྱ་ནག་གཞུང་ཚབ་ཀྱི་མདུན་ནས་ཕྱིན་ནས་ང་ཚོའི་ད་ལྟ APEC ཚོགས་འདུ་ཚོགས་ས་ཡོད་ར Moscone Center གྱི་གཡས་གཡོན་ལ་ང་ཚོས་སྐད་འབོད་རྒྱག་ཡ་ཡིན།

ཉེ་འཁྲིས་སུ་ཡོད་པའི Portland བོད་རིགས་སྤྱི་མཐུན་ཚོགས་པ་ནས་མི་ཉི་ཤུ་ཙམ་རང་འབྱོར་གྱི་ཡོད། Utah ནས་མི་ཁ་ཤས་ཅིག་འབྱོར་གྱི་འདུག་དེ་དེ་བཞིན་ད་བྱང་ཨ་རི་ཁུལ་ན་ཡོད་པའི་འཐབ་རྩོད་པ་དང་ལས་འགུལ་བ་མང་པོ་ཅིག་ཕེབས་ཀྱི་ཡོད་ས་རེད་ཞུ་ཡ་ཡིན། ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཚོགས་ཡུལ་དུ་བོད་མི་ལས་གཞན། ད་དུང་ཡུ་གུར་མི་རིགས་དང་ཧོང་ཁོང་གི་དམངས་གཙོ་དོན་གཉེར་བ། རྒྱ་རིགས་དམངས་གཙོ་དོན་གཉེར་བ། སོག་པོ། བྷི་ཡད་ནམ་དང་ཧྥི་ལི་པིན་གྱི་མི་དམངས་སོགས་ཀྱིས་ངོ་རྒོལ་ལས་འགུལ་རྒྱ་ཆེན་པོ་ཞིག་སྤེལ་འཆར་ཡོད་པའི་སྐོར་སྦྱིན་པ་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་ཡོད། ད་ལྟ Moscone Center ལ་ཧོང་ཀོང་དམངས་གཙོ་དོན་གཉེར་བ་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་བྱས་ད་ལྟ་ཡུ་གུར་བྱས་ད་ལྟ་ཕྱི་སོག་ནང་སོག Vietnamese དང Filipino དང་དེ་ཚོ་ཡོད་ཡོད་ག་རེད་གནས་ཚུལ་ཞིབ་ཕྲ་ཧ་གོ་བ་ན་བཅུ་དྲུག་ལ་ཡང་དེ་འདྲ་ཅིག་ད་གང་འདྲ་བྱེད་ཡ་གི་གྲ་སྒྲིག་ང་ཚོ་བཟོས་ཏེ་བཞག་ཡོད་ཡིན་ནའང་ད་ད་ལྟ་དེ་ཡང། ཁོང་ཚོ་གི་ད་ལྟ་མཛད་རིམ་དང་འདི་ཚོ་ཞེ་དྲག་ཅིག་གསལ་པོ་ཧ་གོ་མི་འདུག་དེ་བྱས་ནས་ལྟ་གི་ལྟ་གི་བྱེད་ཀྱི་ཡོད་ཟེར་ཞུ་ཡ་ཡིན། ཐེངས་འདིའི་ལས་འགུལ་གྱི་དགོས་འདུན་གཙོ་བོ་ནི་ཞི་ཅིན་ཕིང་གིས་སྲིད་དབང་བཟུང་བའི་རིང་རྒྱ་ནག་མངའ་འོག་ཏུ་གནས་པའི་མི་དམངས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་ཨ་རི་གཞུང་ནས་གནོན་ཤུགས་སྤྲོད་ཆེད་ཡིན་ཞིང། བོད་མི་ཚོའི་ངོས་ནས་དགོས་འདུན་གཙོ་བོ་ཁག་ནི་ཨ་རིའི་སྲིད་འཛིན་ཇོ་པའེ་ཏེན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ལྷན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་པའི་སྐོར་དང་དེ་བཞིན་རྒྱ་ནག་གཞུང་གིས་བཙན་དབང་གིས་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་བཏང་ནས་བཅའ་སྡོད་སློབ་གྲྭའི་ནང་བཅུག་སྟེ་བོད་ཕྲུག་ཚོའི་ཐོག་རྒྱ་སྒྱུར་གྱི་སློབ་གསོ་ལག་བསྟར་བྱས་ཏེ་བོད་མི་རིགས་རྩ་མེད་བཟོ་བཞིན་པའི་གནད་དོན་ཐོག་ངེས་བར་དུ་གླེང་སློང་གནང་དགོས་པ་སོགས་ཡིན་འདུག།

ཨེ་ཕི་གསར་འགྱུར་ལས་ཁུངས་ཀྱིས་སྤྱི་ཚེས་བཅུ་གསུམ་ཉིན་གནས་ཚུལ་སྤེལ་དོན། རེས་གཟའ་ཟླ་བའམ་སྤྱི་ཚེས་བཅུ་གསུམ་ཉིན། བལ་ཡུལ་གཞུང་གིས་བལ་ཡུལ་དུ་སྤྱི་ཚོགས་དྲ་ལམ་དུ་བེད་སྤྱོད་བྱེད་བཞིན་པའི། Tik Tok། ཞེས་པའི་བརྙན་ཐུང་མཉེན་ཆས་དེ་སྒོ་རྒྱག་དགོས་པའི་གཏན་འབེབས་བྱས་ཡོད་འདུག་ལ། མཉེན་ཆས་དེས་བལ་ཡུལ་རྒྱལ་ཁབ་ཀྱི་སྤྱི་ཚོགས་འཆམ་མཐུན་ལ་གནོད་སྐྱོན་བཟོ་བཞིན་ཡོད་པའི་སྐོར་འགྲེལ་བརྗོད་བྱས་པ་རེད། གནས་ཚུལ་ནང་དུ་བལ་ཡུལ་གཞུང་གི་ནང་སྲིད་ཚོགས་འདུ་ཞིག་འཚོགས་པའི་རྗེས་སུ། བལ་ཡུལ་གྱི་ཕྱི་འབྲེལ་བློན་ཆེན Narayan ཟེར་བས་མཉེན་ཆས་དེ་མྱུར་དུ་མཚམས་འཇོག་བྱ་དགོས་པའི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་རེད། སྤྱི་བསྒྲགས་དེའི་ནང་དུ་བལ་ཡུལ་གཞུང་ལ་དེབ་སྐྱེལ་བྱས་ཡོད་པའི Tik Tok ཞེས་པའི་མཉེན་ཆས་དེ་དང་འབྲེལ་ཡོད་ཀྱི་ལས་ཁུངས་ཁག་གིས་འོས་འགན་ཡོད་པའི་སྒོ་ནས་བལ་ཡུལ་གཞུང་གི་ཁྲིམས་སྲོལ་ལ་བརྩི་སྲུང་བྱ་དགོས་སྐོར་འཁོད་ཡོད་པ་རེད། གནས་ཚུལ་ནང་དུ་བལ་ཡུལ་གཞུང་གིས་བརྙན་ཐུང་མཉེན་ཆས་དེར་དམ་བསྒྲགས་བྱེད་དགོས་པའི་རྒྱུ་མཚན་གསལ་བོ་ཞིག་མེད་པ་དང Tik Tok ཞེས་པའི་སྤྱི་ཚོགས་མཉེན་ཆས་ལས་ཁུངས་ཀྱིས་ཀྱང་ལན་འདེབས་ཅི་ཞིག་བྱས་ཡོད་པ་དང་བལ་ཡུལ་གཞུང་གི་སྤྱི་བསྒྲགས་ལ་ངོས་ལེན་བྱས་ཡོད་མིན་སོགས་ཀྱི་གནས་ཚུལ་ལ་གསལ་ཁ་མེད་པའི་སྐོར་འཁོད་ཡོད་པ་རེད་ལ་རྒྱ་ནག་གི་ཡིག་མཛོད་ཀྱི་མངའ་ཁོངས་སུ་ཡོད་པའི Tik Tok ཟེར་བའི་མཉེན་ཆས་ལས་ཁུངས་ཀྱིས་མཉེན་ཆས་དེར་རྒྱ་ནག་གཞུང་གིས་སྟངས་འཛིན་བྱེད་ཀྱི་མེད་པའི་སྐོར་འགྲེལ་བརྗོད་མང་བོ་ཞིག་བྱས་ཡོད་ནའང་ཨ་མེ་རི་ཀ་དང་དབྱིན་ཇི་སོགས་དམངས་གཙོའི་རྒྱལ་ཁབ་མང་བོ་ཞིག་གིས་བརྙན་ཐུང་མཉེན་ཆས་དེས་རྒྱ་ནག་གི་སྟངས་འཛིན་འོག་ཏུ་མི་སྒེར་གྱི་གནས་ཚུལ་བསྡུ་ལེན་བྱེད་ཀྱི་ཡོད་པའི་དོགས་གཞིའི་འོག་བེད་སྤྱོད་ལ་མཚམས་འཇོག་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་བསྐོ་གཞག་བྱས་པའི་རྒྱ་ནག་ཏུ་ཡོད་པའི་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན་ཧོང་ཀོང་དུ་ཐེངས་དང་པོར་འཚམས་གཟིགས་བྱས་ཡོད་པ་རེད། ཨི་ཏྲ་ལི་རྒྱལ་ས་རོམ་དུ་རྟེན་གཞི་བྱས་པའི Vatican ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན Pope Francis ཡིས་བསྐོ་གཞག་བྱས་པའི་ཧོང་ཀོང་གི་གནམ་བདག་ཆོས་ལུགས་ཀྱི་ཆོས་དཔོན་གྱི་གདན་འདྲེན་འོག་རྒྱ་ནག་གི་གནམ་བདག་ཆོས་ལུགས་ཀྱི་བླ་ཆེན། Joseph Li། ལགས་ཕྱི་ཚེས་བཅུ་བཞི་ཉིན་ཧོང་ཀོང་དུ་འཚམས་གཟིགས་གནང་ཡོད་འདུག་ལ། དེ་ནི་ལོ་རྒྱུས་སུ་པེ་ཅིན་ཕྱོགས་ཀྱི་ཆོས་དཔོན་ཞིག་དངོས་སུ་ཧོང་ཀོང་གི་གནམ་བདག་ཆོས་ལུགས་ཀྱི་ལྟེ་གནས་སུ་འཚམས་གཟིགས་གནང་བ་ཐོག་མ་དེ་ཡིན་པའི་སྐོར་འཁོད་ཡོད་པ་རེད་ལ་གནས་ཚུལ་དཔྱད་བརྗོད་པས། དེ་ནི་མཚོན་དོན་ལྡན་པའི་རྣམ་འགྱུར་ཞིག་ཡིན་ལ། ཐེངས་འདིའི་འཚམས་གཟིགས་ཀྱིས་རྒྱ་ནག་དང Vatican བར་གྱི་འབྲེལ་ལམ་ཉམས་ཆགས་སུ་ཕྱིན་པ་དེ་ཡར་རྒྱས་སུ་གཏོང་རྒྱུར་ཤུགས་སྣོན་བརྒྱབ་ཆོག་པ་ཞིག་གི་མཚོན་དོན་ལྡན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་ཧི་མ་ལ་སོ་དེ་ཞི་ཡན་ཞེས་པའི་དུས་དེབ་ཀྱི་ངོ་སྤྲོད་བྱས་པའི་ཚན་པ་གསུམ་པ་ཞིག་རྡོ་རྗེ་མཚོས་རྒྱང་སྲིང་ཞུ་བ་ཞིག་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་འདིའི་ནང་དུ། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་ཧི་མ་ལ་སོ་དེ་ཞི་ཡན་ཞེས་པའི་དུས་དེབ་ལ་ངོ་སྤྲོད་བྱས་པའི་དེབ་ལྔ་ཞེས་པའི་རྩོམ་ཡིག་གི་ཚན་པ་གསུམ་པ་དེ

རླབས་ཆེན་གྱི་ཨི་ཊ་ལིའི་བོད་རིག་པའི་མཁས་དབང་ཇི་ཐུ་ཆི་ལགས་ཀྱིས་རྩོམ་བྲིས་གནང་བ་ཞིག་དང། རྒྱ་ཡིག་གི་འགྱུར་པོད་དང་པོ་ནས་བཞི་བ་བར་ཁྱོན་དེབ་བརྒྱད་ཡོད་པ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་དཔར་སྐྲུན་བྱས་ཡོད། གུས་མོས་ངོ་སྤྲོད་བྱས་པའི་རྩོམ་ཡིག་ནང་འདི་ལྟར་བྲིས་ཡོད། ངས་ཕྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་བ་གཉིས་པར་པེ་ཅིན་ནས་དེབ་འདི་ཆ་ཚང་གི་འཕྲུལ་དེབ་ཀློག་པ་དང། ཉིས་སྟོང་ཉེར་གཅིག་ལོའི་ཟླ་བ་དགུ་པའི་ནང་ལྷ་སར་དེབ་གཟུགས་ཐོག་ནས་ཀློག་པ་ཡིན། འོན་ཀྱང་ཉིས་སྟོང་ཉེར་གཉིས་ལོར་ཏོག་དབྱིབས་འགོས་ནད་ལྷ་སར་ཁྱབ་གདལ་ཆེན་པོ་ཕྱིན་པ་དང་ང་རང་གི་ཨ་མ་ལགས་ལྷ་སར་བཀག་སྡོམ་མ་བྱུང་སྔོན་ཙམ་ལ་སྙུང་གཞིའི་རྐྱེན་གྱིས་སྐུ་ཚེ་འཕེན་པ་རྫོགས་ཡོད། ལྷ་སར་ཕྱི་ཕྱོགས་དང་འབྲེལ་བ་མེད་པར་བཀག་སྡོམ་འོག་ཟླ་བ་བཞི་ཙམ་གནས་དགོས་བྱུང་བར་བརྟེན། ཆད་མཐུད་བྱས་ཏེ་མུ་མཐུད་ལྟ་ཀློག་བྱས་ཏེ་གཞི་ནས་ཀློག་ཚར་སོང་བས། ལོ་གཉིས་ལ་ཉེ་བའི་དུས་ཚོད་ཕྱིན་འདུག་གུས་མོའི་ངོས་ནས་བྱས་ན་དེབ་ཆ་ཚང་འདིར་ནད་གསོ་བའི་ནུས་པ་དང་སྐུལ་ལྕག་གི་ནུས་པ་ཆེན་པོ་ཞིག་ལྡན་བྱུང། དཔེར་ན་དེའི་ནང་རླབས་ཆེན་གྱི་བོད་ཀྱི་ལོ་ཙཱ་བ་ཆེན་མོ་རིན་ཆེན་བཟང་པོར་གདེང་འཇོག་གནང་ཡོད་པ་སྟེ།

གུས་མོས་དེ་སྔ་ཉིས་སྟོང་བཅུ་བཞི་ལོའི་ཟླ་བ་གསུམ་པའི་ནང་དེབ་འདི་ཀློག་པ་དང་དེབ་དེའི་ནང་གི་སྐད་ཆ་དུམ་བུ་ཞིག་གིས་ཚོར་སྣང་ཟབ་མོ་བྱུང་བ་སྟེ། མི་རིགས་གཞན་ཞིག་ལ་གཉའ་གནོན་གཏོང་མཁན་གྱི་མི་རིགས་ཤིག་ཡིན་ན་རང་དབང་ཐོབ་སྲིད་ཀྱི་མ་རེད་ཅེས་པ་དེ་རེད། ད་དུང་དེའི་ཐོག་ནས་གུས་མོས་རྒྱུས་མངའ་ཡོད་པའི་ཕུཤ་ཁིན་དང། ཐོལ་སྟོའི། གཞན་ཡང་སོལ་ཞི་ནི་ཙིན་སོགས་ར་ཤི་ཡའི་རྩོམ་རིག་གི་མཁས་པ་མང་པོར་མ་གཞི་ནས་ཚང་མར་ཁེངས་དྲེགས་དང་བཙན་རྒྱལ་གྱི་བཙན་ཧམ་འདུ་ཤེས་ལྡན་ཡོད་པ་ཤེས་རྟོགས་བྱུང། ར་ཤི་ཡས་ན་ནིང་ཕྱི་ཟླ་གཉིས་པའི་ཚེས་ཉེར་བཞི་ཉིན་ཡུའུ་ཁི་རེན་ལ་བཙན་འཛུལ་དམག་འཁྲུག་འགོ་བཙུགས་པ་ནས་ད་ལྟ་བར་དམག་འཁྲུག་མཚམས་ཆད་མེད་ལ། གྲངས་ལས་འདས་པའི་ཚེ་སྲོག་ཤོར་ཡོད་པས་གུས་མོས་བསྐྱར་དུ་དེབ་འདི་ཀློག་པ་ཡིན། ཉེ་ཆར། ཡུའུ་ཁི་རེན་གྱི་ས་ཆ་ཁ་ཤས་ནང་ཡོད་པའི་ཕུཤ་ཁིན་དྲན་གསོའི་རྡོ་རིང་དང་འདྲ་བརྙན་གཏོར་བ་འདིའི་ཐོག་བསམ་ཚུལ་མི་མཐུན་པའི་གླེང་ཕྱོགས་ཁ་ཤས་ཐོན་ཡོད་པ་ཡིན་རུང་ངས་མི་འགྲིག་པར་ངོས་འཛིན་བྱེད་ཀྱི་མེད། ར་ཤི་ཡ་བཙན་རྒྱལ་རིང་ལུགས་པ་ཞིག་གི་ངོས་ནས་ཕུཤ་ཁིན་གྱི་སྙན་ངག་ཁག་ཚང་མ་ནི་དེ་བས་མང་བའི་རྒྱབ་རྟེན་བཅོལ་ཡུལ་གྱི་ཁོ་ཟ་ཁའི་ཀྲི་དཔའ་ཏང་གི་བཙན་རྒྱལ་གྱི་བྱས་རྗེས་ལ་བསྟོད་གླུ་ལེན་པའི་ཆེད་དུ་རེད། ཏག་ཏག་དེབ་འདིའི་ནང་བྲིས་པ་བཞིན་རང་ཉིད་ཀྱི་མི་སེར་སྤེལ་བའི་རིང་ལུགས་ཀྱི་སྙན་ངག་ནང་ཁོང་ཁྲོ་ལངས་བའི་ཕུ་ཤི་ཁེན་གྱིས་མཐའ་འཁྱོངས་ནས་བརྗོད་པར། ར་ཤི་ཡའི་ལས་དབང་ནི་དབང་སྒྱུར་གྱི་སྟོབས་ཤུགས་ཅུང་ཆུང་བའི་མི་རིགས་དང་རིགས་རྒྱུད་རེད་ཅེས་བྲིས་ཡོད། ལུས་མེད་ལྟ་བ་ཞེས་པའི་བཙན་རྒྱལ་གྱི་ཁེངས་དྲེགས་ང་རྒྱལ་སེམས་སྡུག་ངང་བཤད་མཁན་གྱི་ཕུ་ཤི་ཁེན་ནི་ད་ལྟ་ཡུ་ཁི་རེན་གྱི་ས་ཆའི་སྟེང་འགྱིང་ངེར་གནས་དགོས་དོན་གང་ཡང་མེད་པ་རེད། འགའ་རེ་ཞིག་གིས་འདྲ་བརྙན་གཏོར་བ་འདི་ནི་ཀླ་ཀློའི་བྱ་སྤྱོད་ཞིག་ཡིན་པར་སྐྱོན་བརྗོད་བྱེད་ཀྱི་ཡོད། འོན་ཀྱང་གུས་མོས་བསམ་ཤེས་གསལ་པོའི་ངང་ནས་དེ་ནི་ཀླ་ཀློའི་བྱ་སྤྱོད་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་མེད་ལ། དེ་ནི་དུས་ཡུན་རིང་བོར་བཙན་རྒྱལ་གྱི་གཉའ་གནོན་དཀའ་སྡུག་ཚད་མེད་མྱོང་དགོས་བྱུང་བའི་ཡུ་ཁི་རེན་གྱི་མི་དམངས་ཀྱིས་བཙན་རྒྱལ་གྱི་འུར་བསྟོད་བྱེད་མཁན་ལ་མཐར་ཕྱིན་པའི་ངང་ནས་ཁ་བྲལ་བ་ཞིག་དང་དུས་ནམ་ཡང་ཁ་བྲལ་བ་ཞིག་རེད། ཕུ་ཤི་ཁེན་ནི་དྲང་བོར་བཤད་ན་ཁོ་རང་དགའ་ཞེན་ཡོད་པའི་ར་ཤི་ཡའི་མེས་རྒྱལ་དུ་སྡོད་དགོས་ཀྱི་ཡོད། དེ་ནི་ཁོང་དང་ར་ཤི་ཡའི་རྩོམ་རིག་མཁས་པ་ཚོ་དང་འཚམས་པའི་ས་ཆ་ཞིག་རེད། ཅེས་དང། ཡང་འོད་ཟེར་ལགས་ཀྱིས་གསུངས་དོན། ཡེ་དབྱིན་ཙི་ཚུང་ཨོ་ལོ་སི་ཆིན་ནུས་ཝུ་ཁི་ལན་དེ་ཙན་ཅིན་ཁའི་ཞི་ཆི་ཝོ་ཡོང་ལ་ཧན་ཏོ་ཞི་ཅན་ཧོའེ་ཙི་རི་ཆིན་ཀོན་ཅུ་དེའི་དབང་གིས་ར་ཤི་ཡིས་ཡུ་ཁི་རེན་ལ་བཙན་འཛུལ་དམག་འཁྲུག་འགོ་བཙུགས་པ་ནས་བཟུང་གུས་མོས་དུས་ཚོད་ཧ་ཅང་མང་པོ་བཏང་སྟེ་བརྩེ་སེམས་བཅངས་ནས་ཡུ་ཁི་རེན་གྱིས་མགོ་བོ་མི་སྒུར་བའི་ཐོག་ནས་འགོག་རྒོལ་བྱས་པ་འདིར་དོ་སྣང་བྱས་ནས་བསྡད་ཡོད་ལ། ནད་ཡམས་ཀྱི་གོད་ཆག་གནོད་འཚེ་སྣ་ཚོགས་ནང་ལྷུང་ནས་ཡོད་པའི་གུས་མོས་དེའི་ནང་ནས་བྱེད་ཐབས་ཤིག་ཐོབ་པ་བརྗོད་པ་ལས་བགྲང་ལས་འདས་པའི་འཆི་གསོན་ཆགས་འཇིག་གི་ཛ་དྲག་གི་ཁྲོད་སྙིང་སྟོབས་ཆེན་པོས་དམག་འཐབ་བྱེད་མཁན་ཡུ་ཁི་རེན་གྱི་མིས་གུས་མོར་གོད་ཆག་གནོད་འཚེའི་ནང་གསོན་ཐབས་ཀྱི་སྟོབས་ཤུགས་ཤིག་སྤྲད་དེ་སྐྱོ་སྣང་མི་དགོས་པ་དང་ཡིད་ཐང་ཆད་མི་དགོས་པ

ཉིས་སྟོང་ཉེར་གཉིས་ལོའི་དབྱར་དུས་སུ་དང་ཐོག་བྱས་ན་གུས་མོར་ལྷུག་རྩོམ་གྱི་དེབ་ཅིག་ཡོད་པ་དེ་ར་ཤི་ཡའི་སྐད་ཡིག་ཐོག་ཕབ་བསྒྱུར་བྱས་ནས་དཔར་སྐྲུན་བྱེད་རྩིས་ཡོད་ན་ཡང་ར་ཤི་ཡས་ཡུ་ཁི་རེན་ལ་བཙན་འཛུལ་གྱི་དམག་འཁྲུག་འདིའི་དབང་གིས་བློ་ཕམ་པ་ཞིག་ལ་དཔར་སྐྲུན་བྱ་རྒྱུ་མེད་པ་བྱས་སོང། དཀའ་སྤྱད་འབད་བརྩོན་ངང་དུས་ཡུན་རིང་བོ་བཏང་སྟེ་ཕབ་བསྒྱུར་བྱེད་མཁན་ཁོང་གིས་འགྲེལ་བཤད་གནང་བར། ང་ཚོའི་འདིར་གནས་སྟངས་རྩ་བ་ནས་ཡག་པོ་མི་འདུག་སུ་ཞིག་གིས་ཀྱང་བསམ་ཚུལ་མི་འདྲ་བ་འདོན་མི་ནུས་པ་ལྟ་བུ་འདུག་པ་དེའི་ནང་རྒྱ་ནག་ཀྱང་ཚུད་ཡོད་རྒྱ་ནག་ནི་ནུས་ཤུགས་ལྡན་པའི་ར་ཤི་ཡ་དང་མཐུན་ཕྱོགས་རྒྱལ་ཁབ་མཐའ་མ་དེ་རེད་ཅེས་བརྗོད་ཡོད། གསན་མཁན་རྣམ་པ་ཚོ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་བསྲིངས་བྱས་ཟིན་པ་ཡིན། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།
རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་བསྲིངས་བྱེད་མཁན་གལ་ཐུག་དང།